དེ་ཕྱིར་སྟོང་གང་ཡིན་པ་དེ་གང་དག་ར་རི་དྭགས་འདི་འདི་གཉིས་པོ་དེ་ཡོང་གོ་གོ་ར་དྭགས་ཁོ་ཕྱི་རོལ་ལ་ལྟོས་པའི་གཟུང་འཛིན་དང་ནང་ཤེས་པ་ལ་ལྟོས་པའི་གཟུང་འཛིན་བཀག་གི་ཡོད་ར་བ་རེད་བ། དེ་དེའི་བཀག་པའི་གྲུབ་པའི་དོན་དུ་འགྲོ་གི་འདུག་ཟེར་གྱི་རྡོག་རྡོག་དེའི་ཤོ་ལོ་ཀ་ཅིག་འདུག་པ། རྣམ་འགྲེལ་ནང་ལོགས་ལ། རྣམ་འགྲེལ་ནང་ལོགས་ལ་ཟེར་ན་མ་རེད་ག་ས་དེའི་དྲང་ངེས་ལེགས་བཤད་སྙིང་པོའི་ནང་ལོགས་འདིའི་ཚིག་ཏུ་དྲངས་པ་རེད་བ།

ཨ་ནི་ཕ་གི་ཡིན་མཚོན་བྱ་གཟུགས་ལྟ་བུ་ཟེར་དུས་བློ་ངོ་ལ་ཕར་རྒྱང་ནི་ཆད་པ་ནང་བཞིན་ཡོད་རེད་དེ། དོན་དག་ལ་གཟུགས་དང་ཟོག་རོང་གཉིས་པོ་ནི་ངོ་བོ་དབྱེར་མེད་དུ་ཡོད་རེད་བ་འོ་དེ། མཚོན་པར་བྱ་བ་གཟུགས་ཏེ་དེ་ནི་གཟུང་བྱ་ལས་ལོགས་སུ་ཆད་པ་ལྟར་སྣང་བ་དང་འདིའི་མཚོན་པར་བྱེད་པའི་གི་མཚོན་བྱེད་མཚན་ཉིད་གཟུགས་རུང་ཅིག་ཡོད་ར་མཚན་ཉིད་གཟུགས་ཟུག་རོང་བ་སྟེ། འཛིན་བྱེད་ཀྱི་བློ་ཡི་ཕྱོགས་སུ་ཆད་པ་ལྟར་སྣང་བས། སྣང་བ་ཡིན། དེ་ནས་ག་རེ་འདུག་སྣང་བ་ཡིན། གཟུང་དང་འཛིན་པའི་རྣམ་པ་ལས་མཚན་ཉིད་གཞན་ནི་ཡོད་མ་ཡིན། དེས་ན་མཚན་ཉིད་སྟོང་པའི་ཕྱིར་རང་བཞིན་མེད་པར་རབ་ཏུ་བཤད། ཡུམ་གྱི་མདོ་ཡི་གནས་སྐབས་སུ་རང་བཞིན་མེད་པར་གསུངས་པའི་དགོངས་གཞི་དེ་ལ། གཟུང། རེད་བ། གཟུང་བ་དང་འཛིན་པའི་རྣམ་པར་སྣང་བ་ལས་མཚན་ཉིད་ཀྱིས་མཚོན་བྱ་མཚོན་པའི་ཀྱི་ཚུལ་གཞན་ཡང་ཡོད་པ་མ་ཡིན་ལ། དེ་ནི་གཟུང་འཛིན་རྫས་ཐ་དད་ཀྱིས་སྟོང་པའི་ཕྱིར་དེས་ན་མདོ་ལས་ཆོས་ཐམས་ཅད་རང་བཞིན་མེད་པར་རབ་ཏུ་བཤད་པའི་རྒྱུ་མཚན་ཡོད་དེ། གཟུང་འཛིན་རྫས་ཐ་དད་དང་མཚན་ཉིད་བདེན་པ་བས་སྟོང་བ་དེ་ལྟར་བཤད་པ། དེ་ནས་ག་རེ་ཟེར་དགོངས་གཞི་དེ་འདྲའི་ཅིག་ལ་དགོངས་ནས། གཟུང་འཛིན་རྫས་ཐ་དད་དུ་མེད་པ་ལ་དགོངས་ནས་གཟུགས་ནས་རྣམ་མཁྱེན་གྱི་བར་གྱི་ཆོས་ཐམས་ཅད་རང་གི་མཚན་ཉིད་ཀྱིས་མ་གྲུབ་པ། མཚན་ཉིད་བདེན་པ་བ་མེད་པ་ལ་བརྟེན་ནས་ནི་རང་གི་མཚན་ཉིད་ཀྱིས་མ་གྲུབ་པར་གསུངས་པ་རེད། ད་དེ་ག་འདྲས་ཡོད་ཟེར་དེ་དཔེ་ཡག་པོ་ཆགས་ཀྱི་འདུག་རེད། མཚན་ཉིད། ཟེར་དུས། མཚན་ཉིད་ཀྱིས་མཚོན་བྱ་མཚོན་པ་དེའི་ཚེ་ན། མཚོན་བྱ་ཟེར་དུས་ཐག་རིང་པོ་ཡོད་པ་ཅིག་མཚན་ཉིད་ཟེར་དུས་ཕ་གི་མཚོན་བྱ་ལ་མ་ལྟོས་པར་ཚུར་བློ་ཡི་ཕྱོགས་ནས་མཚོན་བྱེད་དེ། འདིའི་བློ་ཡི་ཕྱོགས་ལ་ཡོད་པ་ནང་བཞིན་རྒྱང་ཆད་ར་བོ་སྣང་ཚུལ་ཅིག་ཡོད་རེད་དེ་དོན་དངོས་ཡོད་གནས་ཚུལ་ལ་དེ་འདྲའི་ཅིག་ཡོད་མ་རེད་ད་ཁོ་གཉིས་ངོ་བོ་དབྱེར་མེད་དུ་ཡོད་རེད་བའོ། དེ་འདྲ་བ་དེ་བདེན་པ་བས་སྟོང་པ་དེ་འདྲའི་ཅིག་དགོངས་ནས་ཡུམ་གྱི་མདོ་ཡི་གནས་སྐབས་སུ་ཆོས་ཐམས་ཅད་རང་བཞིན་མེད་པར་གསུངས་པ་ཡིན་ཡ། དེས་ན་མཚན་ཉིད་ཀྱིས་མཚོན་བྱ་མཚོན་པའི་ཚེ་མཚོན་བྱ་ལས་སུ་བྱ་བ་གཟུང་བྱའི་ཕྱོགས་སུ་ཆད་པ་དང་ཨ་ནི་ལས་སུ་བྱ་བ་སྟེ་ཕ་གི་མཚོན་པར་བྱ་བའི་ཡུལ་གྱི་ཕྱོགས་སུ་ཡོད་པ་དག་ལས་སུ་བྱ་བ་ལ་རོ། དེ་ནས་མཚན་ཉིད་ལས་སུ་བྱ་བ་སྟེ་འཇོག་པར་བྱེད་པའི་ཀྱི་འཛིན་པའི་ཕྱོགས་སུ་ཚུར་འཇོག་བྱེད་ཀྱི་ཤེས་པའི་ཕྱོགས་སུ་ཚུར་ཆད་པ་ལྟར་སྣང་བ་ལས་མ་གཏོགས་པས་མཚན་མཚོན་བྱའི་མཚོན་བྱ་བློ་ཡུལ་དུ་མཚོན་མི་ཤེས་ལ་འདྲ་བོ་ར་བ་ང་ཚོ་གཟུགས་ཟེར་ན་ཕ་གི་ཡོད་པ་ཞིག་གཟུགས་རུང་ཟེར་ཚུར་ཕྱོགས་དེར་ཡོད། འདིའི་རྒྱུ་མཚན་དེ་ཕ་གི་དེ་སྒྲུབ་གི་ཡོད་པ་ནང་བཞིན་གྱི་སྣང་གི་ཡོད་རེད་བ། འོ་དེ། དེ་མ་གཏོགས་མཚན་ཉིད་ཀྱིས་མཚོན་བྱ་མཚོན་ཚུལ་མི་ཤེས་ལ། བློ་དེ་ལ་ནི་གཟུང་འཛིན་རྫས་ཐ་དད་དུ་སྣང་བས་ཁྱབ་པས། རེད་བ། གཟུང་འཛིན་རྫས་ཐ་དད་ཀྱིས་སྟོང་པའི། ཨ་ནི། མཚན་ཉིད་བདེན་པ་བ་སྟོང་བ་ཞེས་བཤད་དོ། གཟུང་འཛིན་རྫས་ཐ་དད་ཀྱིས་སྟོང་བའི་མཚན་ཉིད་བདེན་པ་བ་སྟོང་པ་ཞེས་བཤད་རེད་མཚན་གཞི་གི་ཆ་ནས་བདེན་པ་མ་གྲུབ་པ་ལ་བཤད་ཆོག་རེད་མཚོན་བྱ་མཚོན་བྱེད་ཀྱི་ཆ་ནས། སློབ་དཔོན་རྗེ་ཡེ་མཁན་པོ་སྔོན་ནམ་མཐའ་ཐིག་སྐྱེས་པའི་དགེ་སྦྱོང་ཨུ་མ་པའི་ཚེ་རེ་བ་སྐྱེས་པའི་དགེ་སྦྱོང་ཨུ་མ་པར་སྟོང་ཉིད་སྟོང་པར་སྐྱེས་པ་ནི་ཚེ་རེ་བ་སེམས་ཙམ་རྣམ་ཚུལ་པ་ལ་ཨུ་མ་པར་ཤེས་པ་དེ་ཉིད་ཡིན་ཞེས། གཉིས་སྟོང་གི་ཤེས་པ་ངོ་བོ་ཉིད་མེད་པར་སྨྲ་བའི་ཆེ་མཆོག་མ་ཡིན་ཏེ་ཤེས་པ་དེ་དོན་དམ་པར་ཡོད་པ་ལས་དོན་མར་གྲུབ་པའི་ཕྱིར་རོ། མཐའ་ཐིག་བར་ཆགས་ཏུ་ཟེར་ན་སྔོན་ནམ་མཐའ་ཐིག་གནས་པ་ནས་སྐྱེས་པའི་དགེ་སྦྱོང་དེར་རྗེ་མཁན་པོས་གསུངས་པ་ཡིན་ན་དེ་ནས་དབུ་མ་པའི་ལུགས་ཀྱི་སྟོང་ཉིད་སྟོན་པ་རེད་ཟེར་གྱིས་ཞག་ལ་ཡག་གིས་དེ་ལ་ང་ཚོས་རྟོགས་སུ་ཉོ་ཉོ་འདྲ་ཟེར་ན་ཅིག་ཡོང་དགོས་དགོས་ཡོད་མ་རེད་ཅེས་དང་རྒྱན་མཁན་པོ་ཟེར་དུས་རང་རྒྱུད་པ་རེད་ལབ་ངེས་ཅིག་ཨ་ནི་ཞི་བ་འཚོ་གིས་རྣམ་འགྲེལ་གྱི་དགོངས་པ་དེ་རང་རྒྱུད་དུ་བཀྲལ་ས་དེ་རྒྱན་མཁན་པོ་ལ་གཏུགས་པ་རེད་ཟེར་གྱིས་རྣམ་འགྲེལ་གྱི་སྐབས་སུ་ལུགས་གཉིས་སོ་སོར་ཕྱེ་ན་མཁས་པ་ཡིན་དེ་གཉིས་གཅིག་ཏུ་བྱས་ནས་ཀྱིས་བཤད་པ་ནི་དེ་གཉིས་ཀ་མ་རྟོགས་པའི་རྟགས་ཡང་དག་ཡིན་པས་ཟེར་དུས་སྤྱིར་བཏང་བྱས་ན་རྒྱན་མཁན་པོ་ལ་ཟུར་ཟ་བྱེད་ཀྱི་ཡོད་རེད་ལབ་ཀྱི་འདུག་བ། རྒྱན་མཁན་པོ་ལ་ཟུར་ཟ་བྱེད་ཀྱི་ཡོད་རེད་ལབ་ཡ་ཅིག་ར་བ། ད་གང་ལྟར་ད་ད་ད་རྒྱལ་ཚབ་རིན་པོ་ཆེ་གི་དེ་ག་རང་འགྲིག་གི་མི་འདུག་རྒྱན་མཁན་པོས་གཞུང་གི་ནང་ལོག་ལ་སྔོན་ད་ད་དེ་གནས་པ་གནས་ཤེས་པོས་ཀྱི་སྐབས་སུ་དབུ་མ་པའི་ལུགས་ཀྱི་སྟོང་ཉིད་བསྟན་གྱི་རེད་གསུང་གི་ཡོད་རེད་དེ་ཡིན་པ་ཡིན་ན་ཡང་སེམས་ཙམ་རྣམ་རྫུན་པ་ལ་དབུ་མར་ཞེས་པ་དེ་ཉིད་རེད་ད་ར་བ། དངོས་གནས་ང་ཚོ་དབུ་མ་ཐལ་རང་བྱེད་པའི་དབུ་མ་པ་ལ་བཞག་གི་ཡོད་མ་རེད་གཉིས་སྟོང་གི་ཤེས་པ་ངོ་བོ་ཉིད་མེད་པར་སྨྲ་བའི་ཕྱོགས་མ་ཡིན་ཏེ་ཟེར་ལབ་དུས་འདི་འདྲ་བའི་ཀྱི་ཁོང་རང་གི་གསུང་སྟངས་བྱས་པ་ཡིན་ན་གཟུང་འཛིན་རྫས་གཞན་གྱིས་སྟོང་པའི་སྟོང་ཉིད་བདེན་པར་མེད་པའང་རང་གི་མཚན་ཉིད་མ་གྲུབ་པ་སྨྲ་བའི་གི་ཐལ་འགྱུར་བའི་ཕྱོགས་མ་ཡིན་ཏེ་ད་མ་རེད་ར་བ། ཧེ་ཡིན་ཟེར་དུས་མི་སུ་རང་རྒྱུད་པ་ཡིན་ཟེར་བའོ། ད་མ་ཡིན་ཏེ། ཤེས་པ་དེ་དོན་དམ་པར་ཡོད་པ་ལས་དུ་མར་གྲུབ་པའི་ཕྱིར་དེ་རེད་ད། ཤེས་པ་དོན་དམ་དུ་ཡོད་པ་དེ་ལས་མང་པོ་གྲུབ་པ་ཡིན་ཙང་དབུ་མ་པ་བཞག་ཐུབ་ཀྱི་མི་འདུག་ཟེར་ཡ་དེ་ཕལ་ཆེར་འདྲ་བོ་འདུག་ར་བ་ལེའུ་གཉིས་པ་ཏག་ཏུ་སི་ཏ་ན་འདྲ་བོ་འདུག་རོ་ཡ། ད་དེ་འདྲའི་སྐྱེ་གྲོགས་སོང། དེ་ནས་ག་རེ་རེད་ད། ཕྱི་རོལ་གྱི་དོན་ཁས་ལེན་པའི་དབང་དུ་བྱས་ནས་མདོའི་དོན་བཤད་པ་ནི་ཟེར་ད་མདོ་ཡི་དོན་བཤད་པ་དེ། ཕྱི་དོན་ཁས་ལེན་པའི་དབང་དུ། བྱས་ནས་ཡུམ་གྱི་མདོ་ཡི་སྐབས་སུ་ཆོས་ཐམས་ཅད་ངོ་བོ་ཉིད་མེད་པར་གསུངས་པའི་དགོངས་གཞི་དེ་ལ་ག་ལ་བྱུང་རེད་ཟེར་ན། ཕུང་པོ་ལ་སོགས་བྱེ་བྲག་གི་མཚན་ཉིད་ཐམས་ཅད་བྱེད་པ་ཡི། ཁྱད་པར་ཅན་དེའང་དེ་ཉིད་མིན་དེས་ཀྱང་དེ་དག་མཚན་ཉིད་བྲལ་ཟེར་ལབ་ཀྱི་འདུག་ར་བ། ད་ཕུང་པོ་ལ་སོགས་ཟེར་ན་དུ་མ་སྤུངས་པས་ཕུང་པོ་ཟེར་ད་ཚིག་འགྲེལ་ད་ར་བ། འབྲས་བུའི་འབྱུང་ཁུངས་སུ་གྱུར་པས་ཁམས། ཕུང་པོ་ཁམས་སྐྱེ་མཆེད་ཟེར་ལབ་དུས། སེམས་དང་སེམས་བྱུང་སྐྱེ་ཞིང་མཆེད་པར་བྱེད་པས་ན་སྐྱེ་མཆེད་ཅེས་བྱ་བ་ལ་སོགས་པའི་བྱེ་བྲག་གམ་ཁྱད་པར་བྱས། ཕུང་ཁམས་སྐྱེ་མཆེད་མཚོན་པར་བྱེད་པའི་མཚན་ཉིད་དེ་དག་ཀྱང་མཚན་ཉིད་བདེན་པར་གྲུབ་པ་དང་བྲལ་བ་ཡིན་ཏེ། ཟེར། མཚན་ཉིད་དེ་ཐམས་ཅད་བྱ་བ་བྱེད་པ་ཡི་ཁྱད་པར་ཅན་ཡིན་པའི་ཕྱིར་རོ། མཚན་ཉིད་བདེན་པར་གྲུབ་སོང་བ་ཡིན་ན་ག་རེ་བྱས་འགྲོ་གི། རེད་བ། མིང་གི་སྔ་རོལ་བློ་སྐྱེ་བའི་ཐལ་བ་དེ་ཐལ་བ་སླེབས་ཡོང་གོ། རེད་བ། བྱ་བ་དང་བྱ་བྱེད་དེའང་དེ་ཁོ་ན་ཉིད་དུ་གྲུབ་པ་མིན་པའི་ཕྱིར། བ། མཚན་ཉིད་ཀྱིས་མཚོན་བྱ་མཚོན་པར་བྱེད་པའི་གྱི་བྱ་བ་དང་བྱེད་པ་གང་ཡིན་པ་ཡིན་ན་ཡང་དེ་ཐམས་ཅད་དེ་ཁོ་ན་ཉིད་དུ་གྲུབ་པ་མེད་པའི་ཕྱིར། རྒྱུ་མཚན་དེས་ཀྱང་མདོ་ལས། མཚན་ཉིད་ནི་མཚན་ཉིད་ཀྱིས་སྟོང་ངོ་ཞེས་གསུངས་པ་རེད་དཱ་མ་གཏོགས། རང་གི་མཚན་ཉིད་མེད་པ་དང་བདེན་པར་མེད་པ་ལ་དགོངས་ནས་གསུངས་པ་སྐད་ཆ་མ་རེད་འོ་དེ་ལྟ་བུ་འདུག། དེ་ནས་ཐང་དེར་བྱ་བྱེད་དོན་དམ་པར་མ་གྲུབ་པའི་དོན་ནི་ཐོག་མར། བྱེད་པ་མཚན་ཉིད་ངོ་བོ་སྔར་མེད་གསར་དུ་བློ་ཡུལ་དུ་ཤར། དེའི་རྗེས་སུ་ལས་སུ་བྱ་བ་མཚོན་བྱ་ངོ་བོ་སྔར་མེད་པ་ལྟ་བུར་སྣང་ལ། ཨ་ནི་ལས་ལ་བྱ་བ་བྱེད་པའི་ཀྱི་ཚུལ་དེ་དོན་དམ་པར་གྲུབ་ན་བསྐྱེད་བྱ་སྐྱེད་བྱེད་དུ་འགྱུར་བས་བྱ་བྱེད་བདེན་པས་བདེན་པ་བས་སྟོང་པ་ཞེས་བྱ་བ་འདི་ནི་ཕྱི་རོལ་གྱི་དོན་ཁས་བླངས་ནས་ཀྱང་རྣམ་གཞག་དེ་ལྟར་བྱེད་པ་ལ་འགལ་བ་མེད་དོ་ཟེར་ལབ་ཀྱང། དེ་ནས། རོལ་པ་མཚན་ཉིད་བདེན་པ་བ་མེད་ལབ་དགོས་ག་རེ་ཟེར་ན་བྱ་བྱེད་དོན་དམ་པར་མ་གྲུབ་པའི་དོན་དེ། ཐོག་མར་བྱེད་པ་མཚན་ཉིད་ངོ་བོ་སྔར་མེད་གསར་པ་ལྟ་བུ་ཟེར་དོན་དག་ད་ར་བ་དང་པོ།

བློ་ངོ་ལ་བྱེད་ཐབས་སྣང་བ་ན་སྐྱེ་ཡི་གྲོབ་ཚོགས་ན། དང་པོ་མཚན་ཉིད་དེ་བློ་ངོར་སོང་སྐྱེའམ་མཚན་ཉིད་དེ་བློ་ངོ་ལ་གྲུབ། དེ་ནས་ཨ་ནི་མཚོན་བྱ་དེ་བློ་ཡུལ་དུ་སོང་དགོས་ཀྱི་ཡོད་དུས་ཨོ་ད་གར་ཟ་དགོས་རེད། ཅེས་བྱ་བྱེད་ཀྱི་དུ་རྒྱུ་གྲོབ་རེད་དེའི་རྒྱུ་མཚན་གྱིས་མཚན་ཉིད་བདེན་པ་བ་མེད་ལབ་ཀྱི་རེད། འདིའི་ཕྱི་རོལ་དོན་དུ་གྲུབ་པ་ཁས་བླངས་མཁན་གཅིག་ཡིན་པ་ཡིན་ན་ཁས་བླངས་འདི་འདྲའི་ཁས་བླངས་བ་ལ་སྐྱོན་ཡོད་མ་རེད་དག་སྟེ་སོང་འགྲོ་ད་འདྲ། རོལ་བ་ཟོག་གི་གཟུགས་འཛིན་མིག་ཤེས་སྐྱེས་པ་དེ་ཁས་ལེན་གྱི་ཡོད་པ་ཡིན་ན་ཡང་ད་འདིའི་རྣམ་རྒྱ་དེ་ཁས་བླངས་པ་ལ་འགལ་བ་མེད་དོ། ཨ་གསུམ་པ། ད་གསལ་ཏོ།

འདིའི་གལ་ཆེའི་སྐོར་དུ་ལེགས་པར་བརྟག། དཔེར་ན་འཁྲུལ་སྣང་སྐྱེ་བ་རྒྱུ་མེད་དུ་ཐལ་བ་སྤོང་བ་གཅིག་བྱེད། དོན་དམ་བདེན་པ་ཐ་མལ་པས་ཀྱང་མངོན་སུམ་དུ་རྟོགས་པར་ཐལ་བ་དེ་གཉིས་བྱེད། ཐུབ་པས་ཕྱི་རོལ་གྱི་དོན་གསུངས་པ་འཁོར་ལོ་དང་པོའི་གནས་སྐབས་སུ་ཕྱི་དོན་གསུངས་པ་ར་བ་མི་འཐད་པར་ཐལ་བ་ཟེར་ཕྱི་དོན་མེད་པར་སྒྲུབ་འོང་དུས་སྒང་ལ་མདོ་སྡེ་པ་ལ་སོགས་པའི་རྩོད་པ་དེ་ཡོང་དགོས་པ་ར་བའོ། འདི་ཕྱོགས་ཕྱོགས་ཀྱི་གོ་དོན་གཅིག་ཁོག་བྱེད། ད་དང་པོར་འཁྲུལ་སྣང་སྐྱེ་བ་རྒྱུ་མེད་དུ་ཐལ་བ་སྤོང་བ་ནི་ཕྱི་རོལ་གྱི་དོན་མེད་པ་ཡིན་ན། དེ་ནས་རི་བོང་གི་རྭ་བརྒྱན་པའི་ཐ་མལ་པ་རྣམས་ལ་ཡང་ཨ་ནི་དེ་སྣང་གི་བློ་སྐྱེ་བ་མི་འཐད་པར་འགྱུར་རོ་ཞེ་ན། ར་བ། ད་ཕྱི་རོལ་གྱི་དོན་མེད་པ་ཡིན་ན། ཐ་མལ་པ་དེ་ཚོ་ལ་དབང་པོའི་ཤེས་པ་ལ་རི་བོང་རྭ་མཐོང་ཡས་མེད་དོ། དེ་ནང་བཞིན་བྱས་ནས་གཟུགས་ལ་སོགས་པ་མཐོང་ཡས་ཀྱི་བློ་མི་སྐྱེ་བ་ཆགས་འགྲོ་གི་རེད་ད། དེ་རེད་ད། མ་རིག་གིས་བསླད་བདག་ཉིད་ལ། རེད་བ། ཇི་ལྟའི་རང་རྐྱེན་ལ་ལྟོས་ནས། དེ་ནས་རྣམ་རིག་དེ་བཞིན་མིན་རྣམ་པ་སྐྱེ་འགྱུར་རབ་རིབ་ལ་སོགས་བཞིན། ཉོན་མོངས་ཅན་མ་ཡིན་པའི་མ་རིག་པ་དག་གིས་རྒྱུད་བསླད་པའི་ཀྱི་བདག་ཉིད་ཅན་གྱི། སོ་སྐྱེ་ཐ་མལ་པ་དེ་ཆོས་ཅན། དེ་ནས་གཟུང་འཛིན་རྫས་ཐ་དད་མི་སྲིད་ན་ཡང་ཁྱོད་ལ་གནས་ལུགས་དེ་ཁོ་ན་ཉིད་དུ་རིག་པ་མིན་པའི་གཉིས་སྣང་གི་རྣམ་པ་ཅན་གྱི། དེ་ནས་གཉིས་སུ་སྣང་བ་གཟུང་འཛིན་རྫས་ཐ་དད་དུ་སྣང་བའི་རྣམ་པ་ཅན་གྱི་རྣམ་རིག་གམ་ཤེས་པ་དེ་སྐྱེ་བར་འགྱུར་ཏེ། དོན་དུ་མངོན་པར་ཞེན་པས་ཀྱང་པའི་གི་བག་ཆགས་ཏེ། རང་ཉིད་འཇོག་བྱེད་ཇི་ལྟ་བའི་རང་གི་སད་བྱེད་ཀྱི་རྐྱེན་ལ་ལྟོས་ནས་རྣམ་རིག་དེ་འདྲ

དེ་ཅི། དེ་ནས་དོན་དམ་བདེན་པ་ཐ་མལ་པས་ཀྱང་མངོན་སུམ་དུ་རྟོགས་པར་ཐལ་བ། རི་བོང་གི་མགོ་ལ་རྭ་མེད་ན་དེ་མངོན་སུམ་དུ་རྟོགས་པ་དང་རི་བོང་མགོ་ལ་རྭ་མེད་དུས་སྒང་ལ་ང་ཚོ་སྒང་གས་མངོན་སུམ་དུ་རྟོགས་པ་དོ། གཟུགས་ཕྱི་རོལ་དོན་དུ་མེད་པ་ཡིན་ན་ཡང་ང་ཚོ་སྒང་གས་མངོན་སུམ་དུ་རྟོགས་དགོས་ཀྱི་དོ་མེད་མཉམ་ར་བ། དྭགས་སེ་རག་པ་གཅིག་དང་འོ་རི་དྭགས་ཁོ་གཉིས་ཀ་མེད་པ་གཅིག་པ་ར་བ། ཡིན་པ་ཡིན་ཙང་རི་བོང་མགོ་ལ་རྭ་མེད་པ་དེ་ང་ཚོས་མངོན་སུམ་དུ་རྟོགས་ནུས་པ་ལྟ། གཟུང་འཛིན་རྫས་ཐ་དད་རི་བོང་གི་རྭ་ལྟར་མེད་པ་ཡིན་ན། ད་རི་བོང་རྭ་ལྟར་མེད་པ་ར་བ་མེད་པ་ཡིན་པ་ཡིན་ན་གཉིས་སྟོང་ཐ་མལ་པ་རྣམས་ཀྱིས་ཀྱང་མངོན་སུམ་དུ་རིག་དགོས་པས་རིག་འགྲོ་གི་དོ། ཁོ་རི་བོང་རྭ་དང་ཁོ་གཉིས་མེད་པར་མཚུངས་པ་ར་བ་རིག་དགོས་པས་གལ་སྲིད་རིག་པ་ཡིན་ན་ཨ་ནི་འབད་པ་མེད་པར་གྲོལ་བར་ཐལ་བར་འགྱུར་ར་བ་སེམས་ཅན་འབད་མེད་དུ་གྲོལ་འགྲོ་གི་དོ་གཉིས་སྟོང་མངོན་སུམ་དུ་རྟོགས་སོང་ན་གྲོལ་བ་ལས་སླ་པོ་ཐོབ་འགྲོ་གི་ར་བ་ཡིན་པ་ཡིན་ན་སོ་སྐྱེ་འབད་མེད་དུ་གྲོལ་བར་འགྱུར་རོ་ཞེ་ན། ཕ་རོལ་མཐོང་མིན་ཐམས་ཅད་ཀྱིས་དེ་ཉིད་དེ་ནི་རིག་མ་ཡིན། གཟུང་དང་འཛིན་པས་བསླད་པ་དག་མེད་ན་དེ་ནི་མེད་ཕྱིར་རོ། དེ་ནས་ཕ་རོལ་དོན་དམ་བདེན་པ་མངོན་སུམ་དུ་མཐོང་བ་མིན་པའི་སོ་སྐྱེ་ཐ་མལ་པ་དེ་ཆོས་ཅན་གཟུང་འཛིན་རྫས་ཐ་དད་རི་བོང་གི་རྭ་ལྟར་མེད་ན་ཡང། ཡུལ་ཁོ་རང་བསམ་བློ་བཏང་ནས་རི་བོང་རི་བོང་གི་རྭ་ནང་བཞིན་བྱས་ནས་མེད་པ་གཅིག་པ་རེད་གོ་གཟུང་འཛིན་རྫས་ཐ་དད་ཡིན་ན་ཡང། དེ་འདྲ་བའི་སོ་སྐྱེ་ཐ་མལ་པ་ཁྱེད་རང་ཐམས་ཅད་ཀྱིས་ཀྱང་གཉིས་སྟོང་གི་དེ་ཁོ་ན་ཉིད་དེ་ནི་མངོན་སུམ་དུ་རིག་པ་མ་ཡིན་ཏེ།

སོ་སྐྱེས་ཀྱང་གཉིས་སྟོང་མངོན་སུམ་དུ་རྟོགས་ཡག་གི་ཐལ་བ་ཡོད་རེད་ཟེར་ལབ་དུས་དཀའ་ང་དེ་སྐོར་དྲིན་རེ་ཟེར་རྒྱུ་འམ་འདི་སོ་ལ་རྒྱར་ཁྱེར་ནས་བདེ་སྐྱིད་ཡོང་དགོས་ཀྱི་རེད་འདུག་ད་དེ་རེད་བ། གཙོ་བོ་འདི་ནས་སྟོང་ཉིད་གཏན་ལ་འབེབས་པའི་གི་སྐབས་ཀྱི་གཙོ་བོ་གཅིག་ཏུ་སྣང་ངོ་ད་ག་རེ་རེད་ཟེར་ན་མེད་ན་མེད་མཉམ་ཡིན་པ་ཡིན་ན་ཨ་ནི་སོ་སྐྱེས་ཡང་མངོན་སུམ་དུ་རྟོགས་པའི་ངེས་པ་ཡོད་རེད་བ་ཟེར་ལབ་དུས་མ་རེད་འདི་ལྟ་བུའི་གི་ཕྱི་རོལ་གྱི་གཟུང་ཆས་སྟོང་པ་དེ་རྟོགས་པར་བྱེད་པ་ལ་ཡང། གཙོ་བོ་གཙོ་བོ་དེ་ཆོས་ཀྱི་བདག་འཛིན་གྱི་ཞེན་ཡུལ་ངོས་ཟིན་པ་དང་དགག་བྱ་ངོས་ཟིན་པ་དང་དེ་འབྲེལ་གྱི་སྒོ་ནས་ཅུང་ཟད་ཀྱང་མ་མགོ་རྣོ་མ་ཐོགས་པ་ཡིན་ན་ཆོས་ཀྱི་བདག་མེད་རྩ་ནས་རྟོགས་ཐུབ་ཀྱི་མ་རེད་ཟེར་བ་མགོ་རྣོ་ཟེར་དེ་ཡིན་གཅིག་གོ། གཉིས་སྟོང་རང་མ་རྟོགས་པ་ཡིན་ན་ཡང་ཁོ་ཞེན་ཡུལ་ངོས་ཟིན་དེ་ལ་གནོད་པ་དེ་ཅུང་ཟད་ཙམ་ཡང་མ་བྱས་པ་ཡིན་ན་ཡང་ཆོས་ཀྱི་བདག་མེད་རྟོགས་ཐུབ་ཀྱི་མ་རེད། མེད་པ་ཡིན་ཙང་ཚུར་མཐོང་ཐ་མལ་པ་དེ་ཚོས་ཆོས་ཀྱི་བདག་མེད་མངོན་སུམ་དུ་རྟོགས་པའི་གི་སྐྱོན་དེ་མི་རྟོགས་རྟོགས་རྩ་འཁྲུལ་ཆུད་ཟིན་པའི་ཁྱད་ལ་ན་འཁྲུལ་གོ་རེ་བ་གབ་སྒྲུབ་བྱས་ན།

ར་བ། ཁྱབ་པ་མེད་ན། ཕྱིན་ཅི་ལོག་ཏུ་གསུངས་པ་ཉིད་དུ་ཐལ་བར་འགྱུར་རོ། ཁོ་རང་མ་གཟིགས་པར་བྱས་མེད་བཞིན་དུ་ཡོད་པར་གསུངས་སོང་ན་ཕྱིན་ཅི་ལོག་ཏུ་གསུངས་པ་ཉིད་དུ་འགྱུར་རོ་ཞེ་ན། ག་རེ་ཟེར་དེ་དེ་ཉིད་དོན་བཏང་སྙོམས་ཅན། གླང་ཆེན་གཟིགས་སྟངས་ཉིད་མཛད་ནས། དེ་ནས་འཇིག་རྟེན་ཐུགས་ནི་འབའ་ཞིག་གིས། ཕྱི་རོལ་དཔྱོད་ལ་འཇུག་པར་མཛད། འཇིག་རྟེན་སྟོང་དུ་མངོན་པར་མཁྱེན་པ་དེས་ན། གཉིས་སྟོང་མངོན་སུམ་དུ་གཟིགས་ཀྱང། སངས་རྒྱས་བཅོམ་ལྡན་འདས་ཀྱིས། གདུལ་བྱ་འགའ་ཞིག་གི་བསམ་ངོར་དེ་ཁོ་ན་ཉིད་ཀྱི་དོན། ཨ་ནི་སྟོན་པ་བཏང་སྙོམས་སུ་མཛད་པ་ཇི་བཞིན་ཟེར་ཏེ་གདུལ་བྱ་འགའ་ཞིག་ཕྱི་དོན་ཡོད་པར་ཁས་ལེན་པའི་གང་ཟག་དེ་ཚོའི་བསམ་བློ་ལ་བརྟགས་ནས་གནས་ལུགས་ཀྱི་དེ་ཁོ་ན་དང་གཉིས་སྟོང་གི་དེ་ཁོ་ན་ཉིད་སྟོན་ཡག་དེའི་བསམ་པ་དེ་བཏང་སྙོམས་སུ་བཞག་ནས། ཐུབ་པ་བཏང་སྙོམས་སུ་བཞག་པའི་དེ་འདྲ་བའི་ཐུབ་པ་སངས་རྒྱས་བཅོམ་ལྡན་འདས་ཆོས་ཅན་ད་གཞུང་འབྱོར་དེར་དེ་ཁོ་ན་ཉིད་གཟིགས་ཀྱང་མ་གཟིགས་པ་ལྟར་ཟེར། གླང་ཆེན་གྱི་གཟིགས་སྟངས་ཉིད་ཀྱིས་གཟིགས་ནས་ཕྱི་རོལ་རྣམ་པར་དཔྱོད་པ་ཙམ་ལ་འཇུག་པར་མཛད་པའི་གི་རྒྱུ་མཚན་ཡོད་དེ་ཉན་ཐོས་ཀྱི་རིགས་ཀྱི་ལ་སོགས་པའི་གི་འཇིག་རྟེན་པ། གཟུགས་རིལ་པོར་འཛིན་པ་ལ་སོགས་པའི་རིལ་པོར་འཛིན་པའི་གི་གང་ཟག་གི་བདག་འཛིན་བཟློག་པའི་གི་ཐུགས་དགོངས་འབའ་ཞིག་གི་དོན་བྱས་རྣམས་ཀྱང་གཟུགས་རིལ་མི་འདུག། དཔེར་ན་ཕུང་པོ་རིལ་འཛིན་ལ་སོགས་པའི་གང་ཟག་བདག་འཛིན་ཡོད་རེ་བ་དེ་འབའ་ཞིག་ཨ་ནི། སྤང་ཡག་གི་དོན་དུ་ད་དགོས་པ་དེ་འདྲ་གཅིག་གཟིགས་ནས་བྱས་ནས་ཕྱི་དོན་ཡོད་པར་གསུངས་པ་རེད་རྡོག་རྡོག་ག་རེ་འདུག་ཟེར་ན་ཕྱི་རོལ་དོན་དུ་མེད་པ་དེ་གཟིགས་ཡོད་རེད་དེ་ཡིན་ན་ཡང་མ་གཟིགས་པ་ལྟ་བུ་བྱས་ནས་ཕྱི་དོན་མ་བཀག་པར་ཡོད་པའི་རྣམ་གཞག་མཛད་ནས་དེ་གསུང་ཡག་དེ་དགོས་པ་ཡོད་རེད་ག་རེ་རེད་ཟེར་ན་དེ་འདྲ་བའི་གི་གདུལ་བྱ་དེ་ལ་གང་ཟག་བདག་མེད་ཙམ་བསྟན་པའི་གི་སྣོད་རུང་དང་གང་ཟག་བདག་འཛིན་ཙམ་སྤོང་རུང་ཙམ་ཆགས་དེ་གི་ཡོད་དུས་གང་ལ་དེ་འབའ་ཞིག་སྤོང་ཡག་གི་ཆེད་དུ་གསུངས་པ་རེད་ཅེས་དང་ཨ་ནི་ཡང་ཕྱི་དོན་མེད་པ་དེ་གཟིགས་པ་རེད་དེ་རེད་འདུག་དེས་ན་བསྟན་བཅོས་འདི་ཡིས་ཕྱི་རོལ་དོན་གྱི་རྣམ་གཞག་མཛད་པ་ཡང་རིགས་ཅན་གསུམ་གའི་ལམ་གྱི་རྣམ་གཞག་སྟོན་བཞིན་ལགས། ཚད་མ་རྣམ་འགྲེལ་སྐབས་སུ་རེད། དེ་ལ་ཉན་ཐོས་ཀྱི་རིགས་ངེས་པ་ཞི་བ་བགྲོད་པ་གཅིག་པུ་བ་ལྟ་བུ་ལ་ཆོས་ཀྱི་བདག་མེད་བསྟན་དུ་མི་རུང་བས་དེ་དག་ལམ་ལ་དཀྲི་བར་བྱེད་པའི་གི་ཐབས་སུ་ཕྱི་རོལ་དོན་གྱི་རྣམ་གཞག་མཛད་པ་ཡིན་ནོ། ཕྱི་དོན་ཡོད་པར་གསུངས་པ་དེ་དེ་རེད་འདུག་པ། གང་ཟག་བདག་མེད་ཙམ་བསྟན་པའི་གི་སྣོད་རུང་གདུལ་བྱ་ཡིན་པ་ཡིན་ཙང། ཨ་ནི། ཕྱི་དོན་མ་བཀག་པར་བྱས་ནས་གང་ཟག་བདག་མེད་ཙམ་བསྟན་པ་རེད། འོ་ན་རང་ལུགས་ལ་ཉན་ཐོས་ཀྱི། དེ་ནི་ཐེག་པ་ཚད་མས་ཡོངས་སུ་དག་པའི་གི་དོན་བསྒོམ་པ་མ་ཡིན་པ། ཞེན་ཡུལ་ལ་འཁྲུལ་བའི་ལོག་ཤེས་འབའ་ཞིག་ཏུ་གྱུར་བ་དག

གལ་སྲིད་དེ་འདྲ་སྐྱེས་ན་ལོག་ཤེས་ཆགས་འགྲོ་གི་རེད་བ། ཕྱི་དོན་དུ་གྲུབ་པའི་དུས་ཕུང་པོ་གཞིར་བཟུང་ནས་མི་རྟག་པར་འཛིན་ན་ལོག་ཤེས་ཆགས་འགྲོ་གི་རེད་དེ་ཡིན་ན་ཡང་དེ་འདྲའི་ཞེན་པ་མི་བྱེད་ལ། རྣལ་འབྱོར་པས་ཉམས་སུ་ལེན་པའི་ཚེ་ན་ཡང་ཚུལ་དེ་ཁོ་ན་བཞིན་དུ་ཡིན་པས་ཟེར་ལབ་དུས་ཕུང་པོ་མི་རྟག་པ་དང་སྡུག་བསྔལ་སྟོང་པ་བདག་མེད་ལ་སོགས་པ་ཡིད་ལ་བྱས་ནས་བསྒོམ་འགྲོ་གི་རེད་མ་གཏོགས་ཕྱི་རོལ་དོན་དུ་གྲུབ་པའི་དུས་ཕུང་པོ་མི་རྟག་པ་ཟེར་ནས་ཐུགས་སུ་ཡིད་ལ་བྱེད་ཀྱི་མ་རེད་ཟེར་བ། ཤིང་རྟ་ཆེན་པོ